དེའི་སྔོན་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས་རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གི་མཛད་རྣམ་སྙིང་བསྡུས་ངོ་སྤྲོད་གནང་བའི་དུམ་བུ་དང་པོ་དེ་གསན་གྲུབ་པ་རེད། ད་རིང་རྒྱལ་བ་མཆོག་གི་མཛད་རྣམ་འཕྲོས་རྣམས་སྙན་སྒྲོན་ཞུ་ཡས་ཡིན། དེ་ཡང་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་མཆོག་སྐུ་འཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གི་མཛད་རྣམ་མུ་མཐུད་ནས་ངོ་སྤྲོད་གནང་བ་དེ་གཤམ་དུ་གསན་གྱི་རེད།

ཐུགས་ལས་གཟེར་བོ་ཨེ་ཡོང་ཟེར་བྱས་ཏེ་སྙན་སེང་ཞུས་པ་རེད་ཅེས་བཤད་སྲོལ་འདུག་གང་ལྟར་མཐའ་མ་དེ་ལྷ་ས་ལ་ཡར་གཞས་བཏང་བའི་ནང་ལ་ཡང་གང་ལྟར་དེ་འདྲས་བྱུང་ཤག་ལ་ཕྱི་གླིང་བབས་ཡོད་ཟེར་བའི་ཐུགས་མདའ། ཁ་རིང་ཁ་ཐུང་སྡེ་པ་གཞུང་གིས་བསྒྲུབས་ཀྱང་བེད་སྤྱོད་གཏོང་ཕྱོགས་ལོག་སོང་ཟེར་ཏེ་ལྷ་སར་གཞས་དེ་འདྲས་བཏང་བ་བྱུང་འདུག། ཨ་ལས་བློ་སེང་སྐབས་དེ་དུས་ཙམ་པ་ཨམ། ད་ལྟ་གསར་འགྱུར་བརྒྱུད་ལམ་འདི་འདྲས་ད་ལྟ་ནང་བཞིན་མེད་དུས་ཙམ་པ་གཞས་བཏང་བའི་བརྒྱུད་ནས་ཁོ་ཕར་ཚུར་གནས་ཚུལ་ལོང་ལོ་གོ་རྟོགས་སྤེལ་ཡོད། གཞས་འདིའི་ནང་ལོགས་ལ་ཁག་གཅིག་ལྷ་ས་སྨོན་ལམ་ལ་ཆུ་ལེན་མཁན་བུ་མོ་འདི་ག་དེ་ཡ། གོང་དུ་སུ་དག་གིས་དེ་བྱ་དེ་ང་རང་ཚོ་ནི་ཡིག་རྨོངས་སུ་གྱིས་དེ་ཡིན་ན་ཡང་དཔལ་ལྡན་ལྷ་མོས་བསྐུལ་བ་རེད་ཟེར་ཏེ་དེ་འདྲའི་བཤད་སྲོལ་གཅིག་འདུག་ཁག་གཅིག་ཕན་ཚུན་ཕྱོགས་ཁག་དེ་འདྲའི་ཤོག་ཁག་མང་པོ་ཡོད་དུས་སེམས་པ་དེ་འདྲས་ཀྱིས་ནི་བརྩམས་ནས་ཁོ་ཚོ་ལ་ཡར་བཏང་ཡག་བྱས་ནས་བཏང་བཅུག་པ་དང་ཨ་ནི་ཡང་དེ་བར་ཡི་གེ་རྒྱང་འདྲེན་བྱས་པའི་སྲོལ་དེ་འདྲས་དང་བཅས་དེ་འདྲའི་གནས་ཚུལ་དེ་འདྲས་ཡོད་པ་དང་གང་ལྟར་སྐབས་དེ་དུས་ཀྱི་འདི་གསར་འགྱུར་གྱི་དེའི་མཚོན་ཡག་ཟེར་བ་ཞིག་བཤད་དུ་ལོང། བྱས། ད་གང་དྲག་རྒྱལ་དབང་དེའི་སྐུ་དུས་ལ་གཞུང་དང་བླ་བྲང། ཞེས་བོད་གཞུང་དང་བཀྲ་ཤིས་ལྷུན་པོའི་བླ་བྲང་དབར་ལ་ནང་འགལ་བྱུང་འདུག་པ་དེའི་རྐྱེན་རྩ་ནི་ཆིག་སྟོང་དགུ་བརྒྱ་བཅུ་མེད་གསུམ་ལོར་དབྱིན་ཇིས་གཙང་གམ་པ་ལ་བྱས་བོད་ལ་ཡང་ཐོག་མར་བཙན་འཛུལ་བྱས་པའི་སྐབས་ལ་ཡང་ཏཱ་ལའི་བླ་མ་དང་པཎ་ཆེན་བླ་མ་གཉིས་གཅིག་པོ་གཅིག་འདུས། མ་ཡིན་པ། དུམ་བུ་ལ་བཟོ་ཡག་གི་དབྱིན་ཇིའི་ངོས་ནས་ཐབས་ཤེས་འདི་འདྲ། བཟོ། ངོས་ནས་ཐབས་ཤེས་འདི་འདྲ་བྱེད་ཐུབ་པ་ཡིན་ན། བོད་ལ་བཙན་འཛུལ་བྱེད་བདེ་བོ་ཡོང་གི་རེད་བསམ་ནས་དེ་དབྱིན་ཇིས། བཟོས་པའི་སྲིད་དོན་གྱི་དམིགས་ཡུལ་རྐྱང་པ་དེ་རེད། དེ་ག་ནང་བཞིན་སྤྱི་ནས། ཆིག་སྟོང་དགུ་བརྒྱ་བཅུ་ལོ་ལ་ཡང་གོང་དུ་ཞུས་པ་ནང་བཞིན་རྒྱ་མིས་བོད་ཀྱི་ས་ལ་ཡང་བཙན་འཛུལ་སྐབས་ལ་ཡང། བཀྲ་ཤིས་ལྷུན་པོའི་ཞབས་ཕྱིའི་ཁོངས་ནས་ལྷ་ས་ལ་ཡོད་པའི་རྒྱ་མིའི། སྐུ་ཚབ་ཨམ་བན་ལ་ཡང་ཡང་ཡང་འབྲེལ་བ། བྱས་པ་དང་དེ་རྗེས་ཨ་ནེ་རྒྱལ་བའི་དགོངས་བཞེད་ནང་བཞིན་བྱས་ནས་བོད་དམག་སྤར་ཆའི་སྐོར་ལ་ཡར་དམག་ཕོགས་ཐད་ལ་ཡར་སྡེ་དཔོན་མི་དྲག་དང་དགོན་སྡེ་ཆེ་ཁག་བཅས་བླ་བྲང་བཅས་ཀྱི་ས་ཞིང་ཐུན་མོང་ནས་ཨ་ནེ་བརྒྱ་ཆ་ཁྲལ་ཨ་ནེ་ཁ་སོར་བརྒྱ་ཆ་བཞི་ཟུར་གཅིག་འབུལ་དགོས་པའི་སྐོར་ཐག་གཅོད་བྱུང་བར་དེ་ལ་ཡར་བཀྲ་ཤིས་ལྷུན་པོའི་བླ་བྲང་གི་ཕྱོགས་ནས་ཀ་ཀོར་བཤད་དེ་གང་ལྟར་ཁྲལ་མ་ཕུལ་བ་དང། ཨང་རྒྱ་མིའི་ཕྱོགས་ནས་ཀྱང་དབྱིན་ཇིའི་སྲིད་བྱུས་དེ། གང་ལྟར་པཎ་ཆེན་དང་རྒྱལ་བ་གཉིས་དེ་ཁྱད་པར་ཅན་དུ་མ་ཡིན་པར་འདྲ་མཉམ་ཡིན་པས་འདིའི་སྲིད་བྱུས་དེ་འཛིན་ཐུབ་པ་ཡིན་ན་མ་འོངས་པའི་གང་ལྟར་དབང་བསྒྱུར་བྱེད་ཡག་ལ་ཁེ་བ་འདུག་བསམ་ནས་ཨ་ནི་གང་ལྟར་པེ་ཅིན་ལ་ཡ་གོང་ས་མཆོག་དང་པཎ་ཆེན་རིན་པོ་ཆེ་གི་བཞུགས་ཡུལ་བཞུགས་སྒར་དུ་ད་ཕོ་བྲང་ཆེད་མངགས་བརྒྱབ་ནས། ཨ་ནི་སྐུ་མདུན་བཞུགས་ས་དེ་ཡང་པོ་ཏཱ་ལགས་དང་དཔོན་ཆེན་རིན་པོ་ཆེ་བཞུགས་ས་དེ་ཡང་རྒྱལ་མཚན་མཐོན་པོའི་ཕོ་བྲང་ཟེར་དེ་གང་ལྟར་འདྲ་མཉམ་ཡིན་པའི་ཡུལ་མངོན་གསལ་དོད་པོ་གི་ཐོག་ལ་ཡང་རྒྱ་མིའི་ངོས་ནས་ག་ཚོད་ལྟར་ངན་ཇུས་སྣ་ཚོགས་བཟོ་བསྐྲུན་བྱས་འདུག། རྒྱལ་བ་སྐུ་གོང་མ་དང་པཎ་ཆེན་སྐུ་གོང་མ་གཉིས་ཕན་ཚུན་མཇལ་འཕྲད་གནང་བའི་སྐབས་བླ་སློབ་ཀྱི་དད་པ་དམ་ཚིག་གཡོ་བ་མེད་པ་ཡོད་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། ྋགོང་ས་སྐུ་གོང་མ་དང་པཎ་ཆེན་རིན་པོ་ཆེ་སྐུ་གོང་མ་རྣམས་ནི་ཕན་ཚུན་མཇལ་འཕྲད་སྐབས་བླ་སློབ་ཀྱི་དད་པ་དམ་ཚིག་དེ་གཡོ་བ་མེད་པར་དད་གུས་བརྩི་མཐོང་ཞུ་སྟངས་ལ་སྐབས་དེའི་ཆིབས་ཞབས་སུ་ཡོད་པའི་དཔོན་པོ་སྐུ་བགྲེས་པ་དང་མཆོད་དཔོན་མཁན་པོ་བློ་བཟང་རྣམ་རྒྱལ་དང་བཀྲ་ཤིས་ལྷུན་པོའི་དྲུང་ཆེ་གདངས་པ་ཅན་གདངས་ཅན་པ་ཟེར་དེ། སོགས་ཁོང་ཚོ་ཡང་དགོས་དོགས་མེད་པའི་དད་པ་ཐོབ་ནས་རང་དབང་མེད་པར་སྤྱན་ཆབ་ཤོར་བའི་གནས་ཚུལ་དེ་འདྲ་བྱུང་འདུག། ཨ་ནི་ཡིན་ན་ཡང་པཎ་ཆེན་ནང་མ་སྒང་གི་ཚེ་ཚེ་ནང་མ་སྒང་ཚེ་ཚེ་ད་ང་ཚོ་སྐུ་སྒེར་ཡིག་ཚང་བཟོ་འདྲ་རེད་ཞབས་ཕྱི་ཀྱི་ཕྱོགས་ལྷུང་པ་དོན་མ་གོ་ཅིག་ཡོད་པ་དེ་ལ་ཡག་གཟིགས་ཏེ་རྒྱལ་མཆོག་སྐུ་གོང་མས་ཉི་ཟླ་གཉིས་ལ་ཡག་གཟའ་སྒྲ་གཅན་གྱི་གནོད་པ་མ་བྱས་ན་སུ་ལ་བྱས། བྱས་ཏེ། དེ་འདྲ་ཞིག་བཀའ་གནང་དོན་ཡོད་པ་དེ་ནི་ཞམ་འབྲིང་བསམ་མེད་ཀྱིས་ཕུགས་རྒྱང་གི་བསམ་བློ་འཁོར་མ་ཐུབ་པ་དེ་འདྲས་ད་གང་འདྲ་ཤུབ་བླུང་ཐང་བྱེད་ཀྱི་ཡོད་པ་གསུང་བབ་འདི་རང་ནས་ཀྱང་ཨང་སོ་གསལ་བོ་མཐོང་ཐུབ་ཡག་ཅིག་འདུག་ཟེར་ནས་རེད། ཨང་དེའི་སྐོར་ལ་ཡང་བྱིན་བདག་བཅས་ལ་པཎ་ཆེན་སྐུ་ཕྲེང་དགུ་པ།

ལུང་སྟོང་གི་བརྒྱུད་ནས་སྐུ་ངལ་མང་པོ་གདོང་ལེན་གྱི་ཐོག་ནས་ཡང་ཡུལ་གྱར་ལ་ཕེབས་དགོས་བྱུང་བའི་གནས་ཚུལ་དེ་འདྲ་བྱུང་བ་རེད་དེ་ཡིན་ན་ཡང་པཎ་ཆེན་རིན་པོ་ཆེ་སྐུ་སྒེར་གྱི་ངོས་ནས་གང་ལྟར་འཁོན་སེམས་ཀྱི་རྣམ་པ་རྩ་ནས་མེད་པ་ལ་ཁྱེད་རྒྱལ་བ་ཐམས་ཅད་མཁྱེན་པ་མཆོག་ལྷ་དགོངས་ཨ་ནི་དྭངས་གསལ་ཡོང་ཐབས་ཀྱི་ཐོག་ལ་ཡང་རྒྱུ་རྐྱེན་གནས་ལུགས་ཐག་ཆོད་བྱས་ནས་སྙན་སེང་ཞུས་པ་དང། ད་ག་ནང་བཞིན་པཎ་ཆེན་རིན་པོ་ཆེ་ལྷན་རྒྱས་ལ་བཅར་བའི་ཞབས་འབྲིང་བསམ་བློ་གུ་ཟུག་དོག་པོ་ཡོད་པ་འདི་འདྲའི་འགའ་ཤས་ཀྱི་བློ་ལ་མ་ཤོང་པ་ཡིན་ཙང། རྒྱལ་བ་མཆོག་ལ་ཨ་ནི་འཁོན་སེམས་བཅངས་ཏེ་ཨ་ནི་ཆབ་སྲིད་གང་བྱུང་མང་བྱུང་གིས་ངན་སྨྲས་སྐུར་འདེབས་ཞུ་མཁན་ཚོ་ལས་ཆེ་ན་འགྲིག་མ་རེད་ཟེར་ཨ་ནི་མི་དགྱེས་པའི་ཐུགས་ཕམ

ཁྱེད་རང་ཚོའི་ངོས་ནས་ངའི་མཁན་ཆེན་རྡོ་རྗེ་འཆང་ཆེན་པོ་ལ་ཡང་བྱས་ཏེ་ད་གང་ལྟར་གོང་ས་སྐུ་གོང་མ་ལ་ཡང་འཁོན་སེམས་ཀྱི་ལོག་ལྟའི་དབང་གིས་བསགས་པའི་སྡིག་པ་ཐམས་ཅད་དེ་རིང་ངས་འཕགས་པ་འཇམ་དཔལ་ལ་བཤགས་སྡོམ་ཞུ་གི་ཡོད་པས་བློ་བདེ་བོ་བྱས། ད་ཕྱིན་ཆད་ངོས་ཀྱི་མཁན་ཆེན་རྒྱལ་དབང་ཐམས་ཅད་ཆེན་པོ་ལ་ཡང་འཁོན་སེམས་ཀྱི་ལོག་ལྟ་བཅངས་པ་ཡིན་ན། མུ་མཐའ་མེད་པའི་དམྱལ་བར་ལྷུང་རྒྱུ་མ་གཏོགས་མེད་པས་དེ་དོན་ཁྱོད་ཚོ་ཚང་མ་ལ་སེམས་བཅངས་བྱེད་དགོས་རེད་ཟེར་ཏེ་བཀའ་སློབ་ནན་པོ་འདུག་སེ་གནང་བའི་གི་ལོ་རྒྱུས་དེ་འདྲ་འདུག། ནོས། ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ལོར་བོད་མི་སེར་སྐྱ་མང་ཚོགས་ཀྱི་ཚབ་ཞུས་ཏེ་སྐབས་དེའི་བོད་གཞུང་གིས་རྒྱལ་བ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་སྐབས ༸གོང་ས་སྐུ་གོང་མས་མ་འོངས་ལུང་བསྟན་ལྟ་བུའི་ཞལ་ཆེམས་དང་བཀའ་སློབ་ཟབ་མོ་ཕེབས་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཉིས་ལོ་ལ་ཡང་བོད་གཞུང་ནས་སེར་སྐྱ་མི་མང་ཡོངས་རྫོགས་ཀྱི་ཚབ་ཞུས་ཏེ་རྒྱལ་དབང་མཆོག་ལ་ཡང་བརྟན་བཞུགས་ཕུལ་བའི་སྐབས་ལ་ཞལ་ཆེམས་ལྟ་བུ། ད་གང་ལྟར་བཀའ་སློབ་ཕེབས་དོན་སྙིང་པོ་ལ་ཡང་བར་ལམ་དབྱིན་རྒྱ་གཉིས་ནས་བོད་ས་ལ་ཡང་བཙན་འཛུལ་བྱས་པའི་ཉམས་མྱོང། གཞིར་བཞག་གིས་ཨ་ནེ་རང་ས་རང་སྲུང་གི་ཆེད་དུ་དཔུང་དམག་དགོས་གལ་དང་བར་སྐབས་དམར་པོའི་ལམ་ལུགས་དར་བའི་རྐྱེན་གྱིས་ནི་སོག་ཡུལ་ཁུལ་ལ་ཡར་ཁལ་ཁ་རྗེ་བཙུན་དམ་པའི་ཡང་སྲིད་རྩད་གཅོད་མི་ཆོག་པ་དང་དགོན་པ་ཁག་གི་མཆོད་རྒྱུན་ས་ཞིང་རྩ་འཕྲོག་བྱས་ཏེ་དགེ་འདུན་པ་རྣམས་དམག་མི་བྱས་བཅུག་པ་དེ་ཚོ་ཨ་ནེ་ཀྱི་བོད་ལ་ཡང་ཡོང་རྒྱུ་ངེས་པ་འདུག་ཟེར་ནས་སྔ་ཕྱི་མ་གཏོགས་དུ་ངེས་པ་དང། ག་འདྲ་ཟེར་ལགས་འགོ་ནས་གསུངས་དང་དེ་ང་གོ་ཡག་པོ་ཅིག་གོ་མ་སོང། དང་མཆོད་རྒྱུན་བཅས་ས་ཞིང་ཁག་ལ་སོག་པོ་ནང་ལོགས་གང་དག་ཅིག། ཅེས་དགེ་འདུན་པ་ཚང་མ་ལོ་ནི་བ་ཅར་མ། གར་སོགས་དམག་མི་ལ་བཅུག་ནས། བྱུང་བའི་གནས་ཚུལ་ད་ག་ནང་བཞིན་བྱེད་ནས་སྔ་ཕྱི་མ་གཏོགས་བོད་ལ་ཡང་ཡོང་རྒྱུ་ངེས་པ་རེད། ཨ་ལས་ལོ་ལ་ཨ་ལས་དམར་ཤོག་གི་རྒྱལ་ཁབ་ཀྱི་ནང་ལ་དེ་འདྲས་བྱེད་ཀྱི་ཡོད། ལོ། སོག་ཡུལ་ལ་བྱུང་བ་ནང་བཞིན་ང་ཚོ་བོད་ལ།

དགྲ་བོའི་འོག་ནས་ལོ་ཚུད་དེ་ཉིན་འཁྱོལ་ནས་ཡང་མཚན་མ་འཁྱོལ་བའི་དུས་ཤིག་ཡོང་རྒྱུ་ངེས་པ་རེད། ད་ག་ནང་བཞིན་བྱས་ནས་ཞི་དྲག་གི་ཞུ་སྒོ་མཐའ་དག་ལ་ཡང་ཕྱར་གྲུ་མཉམ་འདེགས་བྱས་ནས་མ་ལོན་མ་འཇལ་བ་བྱེད་དགོས་རེད། རྒྱལ་མཆོག་རང་ཉིད་ཀྱི་སྐུ་དུས་ལ་ད་ལྟ་ནང་བཞིན་བྱས་ནས་ཁུངས་འཁྱོལ་ཙམ་ཅིག་ཡོང་འགྲོ་ཡང་གང་ལྟར་ཕུགས་ལ་ཡང་དཀའ་ངལ་རང་ཐོག་ཏུ་སྨིན་རྒྱུ་ཡིན་པ་སོགས་གང་ལྟར་སྐུ་ཚེ་མཐའ་མ་དེ་ཡང་ཐུགས་ཕམ་དུ་བསྐྱེད་ནས་ཆུ་སྤྲེལ་ཞལ་གདམས་བྱས་ཏེ་བསྩལ་བ་དེའི་རྗེས་ལ་ཡང་གནས་ཚུལ་ག་རེ་བྱུང་ཡོད་དམ་མེད་ང་རང་ཚོའི་ད་ལྟ་ཚང་མ་ལོ་དཔང་པོ་ཟེར་བའི་ཅི་འདུག་ཅི་མེད་ཡིན་པ་རེད། ལགས་འོང་མ་འོངས་ལུང་བསྟན་འདྲ་པོ་ཅིག་གནང་འགྲོ་ཨང་རེད། ལགས་ཆུ་འོང། སྤྲེལ་ཞལ་གདམས་སྐབས་ལ་དེ་མཐར་དགུང་གྲངས་ལྔ་བཅུ་ང་བརྒྱད་ཀྱི་ཐོག་ལ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོ་ལ་ནོར་བུ་གླིང་ག་ལ་ཡང་དགོངས་པ་ནང་དབྱིངས་ལ་བསྡུས་པ་དང་སྐུ་གདུང་པོ་ཏཱ་ལ་ལ་ཡང་བཞུགས་ཡོད་རེད། ལགས་སོ། ཨ་ནི་ཨ་ད་ལྟ་ཨ་ད་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་ཐུབ་བསྟན་རྒྱ་མཚོ་མཆོག་གི་སྐབས་ལ་ཡང་ད་སྤྱན་གསལ་ནང་ཁུལ་མ་འགྲིག་པ་དང་མ་མཐུན་པའི་གནས་ཚུལ་འདི་འདྲའི་མང་པོ་ཅིག་བྱུང་ཡོད་ས་རེད་དེའི་ཐད་ལ་རིགས་གཅིག་བག་ཙམ་ཅིག་གསུང་དང། སྤྱིར་བཏང། ད་སྤྱན་གསལ་ཟེར་དུས་རྒྱལ་མཆོག་རང་ཉིད་དང་མཐུན་འགྲིག་ཉེ་པོ། ཨ་ནི་སྤྱན་ལ་འཇུག་པོ། ཡོང་མཁན་ལ་སྤྱན་གསལ་ཟེར་བྱས་ནས་ཞུ་གི་ཡོད་རེད། དཔེར་ན། རྒྱལ་མཆོག་སྐུ་གོང་མའི་སྐུ་དུས་ལ་ཡང་སྤྱན་གསལ་རྒྱལ་ཆེན་དབྱིངས་གསལ་དང་ཐུབ་བསྟན་རྣམ་གྲོལ་མངའ་རིས་རིན་པོ་ཆེ་སྐུ་གོང་མ། བྱང་ངོས་པ་རིག་འཛིན་རྡོ་རྗེ། སེར་བྱེས་སྐལ་བཟང་རིན་པོ་ཆེ། མགྲོན་གཉེར་ཆེན་མོ་ཨ་ར་དཀར་པོ། ཞེས་དེ་སོགས་པ་དེ་འདྲ་མང་པོ་ཡོད་པའི་ནང་ནས་ཡང་སྤྱན་གསལ་ཐུབ་བསྟན་ཀུན་འཕེལ་ལགས་དང་ཟླ་བཟང་དགྲ་འདུལ་རྩིས་དཔོན་ལུང་ཤར་གསུམ་དེ། དམིགས་བསལ་གྱིས་ཁོང་ཚོ་ནང་ནས་ཡར་དབང་ཤུགས་ཆེ་ཡང་འཕྲལ་དུ་ཁྱིམ་དུ་བཞེངས་ཐུབ། དེ་ནས་ཁོང་ཚོ་ནང་ཁུལ་གང་ལྟར་ཁོང་ཚོ་གསུམ་པོ་དེ་ནང་ཁུལ་སྐྱིད་འོག་གཅིག་ཏུ་མ་འདུས་པར་དབང་ཆ་འཕྲོག་རེས་ཟེར་བ་རེ་དེ་འདྲས་ཀྱི་ཅིག་འཐབ་རྩོད་བྱས་པ་དང་བཀའ་བློན་གྱི་ཚོ་གཙོ་བོར་བྱས་པའི་གཞུང་ཞབས་ཚང་མས་ཁོང་ཚོ་ལ་ཡར་བཏབ་གསོ་སྟོན་སྐད་གནང་དགོས་པ་བྱུང་ཡོད་ཚོད་འདུག། ཁོང་ཚོ་ནང་ཁུལ་ཡོད་ནི་གཅིག་གི་རྐང་པ་གཅིག་གིས་འཐེན་པ་གནང་སྟེ་གང་ལྟར་དཔེར་ན་ཆ་བཞག་རྩིས་དཔོན་ལུང་ཤར་གྱིས་དམག་སྤྱིའི་གོ་གནས་བཟུང་བའི་སྐབས་དེ། ཚ་རོང་ཟླ་བཟང་དགྲ་འདུལ་གྱིས་དེ་སྔ་དམག་སྤྱི་གནང་བའི་སྐབས་ལ་ཡང་གོ་ལག་མང་པོ་ཞིག་མ་ཚང་བ་ཡོད་པ་ལ་ཡང་ཁག་དཀྲི་བྱས་ནས་སྐྱོན་འཛུགས་ཤུགས་ཆེན་པོ་བྱས་པ་ཡིན་ཙང་ཟླ་བཟང་དགྲ་འདུལ་གང་ལྟར་བཀའ་བློན་གྱི་གོ་གནས་ནས་མར་བབས་དགོས་ཡག་གི་གནས་ཚུལ་འདི་བྱུང་ཞག། དེ་རྗེས་སྤྱན་གསལ་ཀུན་འཕེལ་ལགས་ཀྱིས་ཨན་རྩིས་དཔོན་ལུང་ཤར་གྱི་རོལ་ཆ་དང་གླུ་གཞས་ལ་དགའ་པོ་ཡོད་ཙང་ཟླ་རེ་བཞིན་ཨན་ཉིན་གཉིས་གསུམ་ལྷ་སའི་ནང་ནང་མའི་སྐྱིད་སྡུག་ནང་ལ་ཡང་གླུ་གཞས་བཏང་ཡ་ལ་དབུ་འཁོར་ནས་ཨན་གཞུང་དོན་སོ་སོར་འཁྲི་བའི་ཞབས་ཕྱི་ཞུ་ཡ་ཚང་མ་དེ་ཡང་དོ་སྣང་མེད་པའི་རྐྱེན་གྱིས་ལས་དོན་འཐུས་ཤོར་བྱུང་བའི་སྐོར་ལ་རྒྱལ་དབང་ལ་ཡང་སྙན་སེང་ཞུ་ལྐོག་ཏུ་ཕུལ་ཟིན་ནས་གནས་ཚུལ། བྱས་ནས་གང་ལྟར་དམག་སྤྱིའི་གོ་གནས་ཡོད་པ་ནས་ཕྱིར་འཐེན་གནང་དགོས་ཡག་བྱུང་འདུག། དེ་ནས་ད་ཕལ་ཆེར་དེའི་འདྲ་རྒྱལ་དབང་མཆོག་གི་སྐུ་དུས་ལ་ཡང་དབྱིན་ཡུལ་ལ་ཡང་སློབ་ཕྲུག་བཏང་བ་དེ་ཡི་དེ་ཕ་ཚབ་མ་ཚབ་ཟེར་ནས་དེ་ལྟ་རྟོག་བྱེད་མཁན་རྩིས་དཔོན་ལུང་ཤར་བཏང་བ་གནང་དུས་ཁོ་རང་ཞེ་དྲག་གི་རྣམ་དཔྱོད་ཡོད་པ་སྲིད་དབང་དམངས་གཙོར་སྒྱུར་ཡག་དང་དུས་ཚོད་དང་བསྟུན་ནས་འགྱུར་བ། འགྲོ་དགོས་ཀྱི་རེད་བསམ་པ་དེ་འདྲའི་བསམ་ཚུལ་ཤུགས་ཆེན་པོ་ཆགས་ཡོད་པ་ནང་བཞིན་དེ་ནི་དབྱིན་ལན་ལ་ཁོང་ཚོ་སློབ་སྦྱོང་ཅིག་བྱས་པ་རེད་ན་ཁོ་རང་གི་དབྱིན་ལན་ཙམ་མ་ཟད་ཧྥ་རན་སི་དང་ཇར་མ་ནིའི་ཁུལ་ལ་ཡང་ཕེབས་ནས་ཨ་ནི་དེ་འདྲའི་གནས་ཚུལ་རྒྱུས་ནས་གང་ལྟར་ཟ། སྤེན་པ་ཆགས་ཅན་ལ་ཁོ་རང་གིས་འདི་བྱེད་ཀྱི་ཡོད་པ་འདྲ་ཕྱི་རྒྱལ་ལུགས་སྲོལ་ཟེར་ཅེས་ནས་གོང་སངས་བྱས་ནས་ལྷ་ས་ནང་མ་དང་སྐབས་ཁང་ལས་ཡང་ནང་མའི་སྐྱིད་སྡུག་ནང་ལ་ཕྱིན་ནས་ནི་བོད་ཀྱི་གཞས་ཞབས་བྲོ་སྐོར་ལ་ཐུགས་མཉེས་ནས་བྱུང་བ་དེ་ལ་ནི་ཁ་སྐད་ནས་ཨ་ནི། གང་གི་ལས་ཀར་ཐེ་གཏོགས་ཆེན་པོ་བྱེད་ཀྱི་འདུག་ཟེར་ནས་ཐ་མ་ཁོ་རང་གིས་གང་ལྟར་དམག་སྤྱིའི་གོ་གནས་ནས་ཨམ་ཕྱིར་འཐེན་བྱེད་དགོས་གནས་ཚུལ་དེ་འདྲ་བྱུང་ཞག། དེ་ནས་ཐ་མ་གོང་ས། སྐུ་གོང་མ་ཨ་ནི་དགོངས་པ། རྫོགས་པའི་རྗེས་ལ་ཡང་རྩིས་དཔོན་ལུང་ཤར་ལ་ཡང། འཁོན་ལན་སློག་པའི་གོ་སྐབས་རྙེད་ནས། རྙེད་ནས་ནི་སྐུ་བཅར།

མཉམ་གནས་ཡོང་ཡག་གི་ཐོག་ལ་བཀའ་མོལ་ཞུ་བའི་སྐབས་ལ་གོང་མ་ཡུམ་སྲས་ནས་སྐབས་དེ་ལ་ཡང་ཁས་ལེན་གནང་བ་གཞིར་བཟུང་ཨ་ནི་ད་ཆ་ལག་ལེན་ལ་འཁེལ་ཐབས་ཡོང་བའི་སྐོར་ལ་ཡང་རྡོ་རྗེ་གླིང་ནས་ཞབས་སྐུལ་གནང་བ་གནང་འདུག་དེའི་ཐོག་ནས་བལྟས་བས་ན་ད་གང་ལྟར་གང་ལྟར་ཁྱིམ་མཚེས་རྒྱལ་ཁབ་དྲང་གནས་ཡིན་པ་ལྟར་ཨ་ནི་ཞི་མཐུན་མཉམ་གནས་དགོས་པའི་ཐུགས་རེ་བསྐྱངས་པ་དེ་ནི་གསལ་པོ་བྱས་མཐོང་ཐུབ་ཡ་དེ་རེད། དེ་ནས་རྒྱ་གར་ནས་ལྷ་ས་ལ་ཡ་ཞབས་སོར་འཁོད་པའི་རྗེས་ལ་ཆིག་སྟོང་དགུ་བརྒྱ་བཅོ་གསུམ་ལོར་ཡང་བོད་ལྗོངས་སེར་སྐྱ་མི་མང་ཚང་མ་ལ་ཡ་སྤང་བླང་བྱེད་ཚུལ་གྱི་སྐོར་ལ་ཡ་རྩ་ཚིག། ཡོངས་གྲགས་ལ་ཡ་ང་རང་ཚོ་ཆུ་གླང་རྩ་ཚིག། དེའི་ནང་ལོར་ཡ་ནང་དོན་གཅིག་ལ་ཡ་ཉེ་ལམ་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་སྲིད་འཛིན་ཡོན་ཤི་ཁའེ་ཟེར་དེ་ནི་གོང་ས་མཆོག་ལ། ཚུར་ལ་ཡང་ཁྱེད་མཚན་གནས་ཅིག་ཕུལ་འདུག་པ་དེ་གོང་ས་མཆོག་ནས་མ་བཞེས་པ་རེད་ཡིན་ཙང། ཨ་བོད་མི་ཚོ་ནས་རང་དབང་རང་བཙན་གཙང་མ་གསལ་བསྒྲགས་གནང་བ་ཅིག་ལ་ངོས་འཛིན་ཞུས་པ་དེ་འདྲ་བྱུང་ཞག། དེ་ནས་ཆིག་སྟོང་དགུ་བརྒྱ་སུམ་ཅུ་ཐམ་པ་ལོ་ལ་ཡ་ཨན་རྒྱ་ནག་གོ་མིན་ཏང་གཙོ་འཛིན་ཅང་ཀའེ་ཤེག་གིས་ཕྱག་བྲིས་དོན་ཚན་བརྒྱད་ཡོད་པ་ཅིག་ཕུལ་འདུག་པ་དེའི་དོན་ཚན་གཅིག་ལ་ཡ་ཨ་ནི

གནས་ཆུང་གི་བཀའ་ལུང་གཞིར་བཟུང་བོད་གཞུང་འབངས་སེར་སྐྱ་ཐུན་མོང་ནས་བརྟན་བཞུགས་ཅིག་ཕུལ་ཐུབ་པ་དེའི་སྐབས་ལ་ཡང་ཨ་མས་བུ་ལ་འདོམས་པ་བཞིན་འབྱུང་འགྱུར་བྱེད་སྒོའི་སྐོར་ལ་ཡང་ལམ་སྟོན་བཀའ་སློབ་དང་ཞལ་གདམས་གཅིག་སྒྲིལ། མ་འོངས་སྔོན་གཟིགས་ཀྱི་ཕྱི་གསལ་ནང་གསལ། ཟེར་ནས་གང་ལྟར་བཀའ་སློབ་ཧ་ཅང་གསལ་པོ་ཞིག་གནང་འདུག་པ་དེ་ལ་ང་ཚོ་ཆུ་སྤྲེལ་ཞལ་གདམས་ཟེར་ནས་ཞུ་གི་ཡོད་རེད། དེ་ལས་འཕྲོས་པའི་རྒྱལ་མཆོག་སྐུ་གོང་མས། གོང་མའི་སྐུ་དུས་ལ་འཛམ་གླིང་ཁྱོན་ཡོངས་ལ་བོད་རང་དབང་རང་བཙན་གཙང་མ་ཡིན་པའི་སྐོར། ཟུར་དུ་ཡོངས་ཁྱབ་གསལ་བསྒྲགས་གནང་བའི་སྐོར་ལ་ངས་ད་ལྟ་རྒྱལ་བ་སྐུ་གོང་མའི་མཛད་རྣམ་མཇལ་བའི་ནང་ལོགས་ལ་དེ་འདྲ་ཞིག་ཟུར་དུ་མཇལ་མ་བྱུང། ལོག་ལ་ཟེར།